འདི་ཡི། བརྒྱ་པོ་འདུ་བ། འདོད་ཆགས་མེད་ཀྱི་སྤང་བྱའི་ཚུལ། གནོད་མེད་ཅེས་བྱ་ཞེ་སྡང་མིན། ཡིད་དང་བདག་དང་ཕྱོགས་བཅུ་སྟེ་ང་རྒྱལ་མ་ཡིན་ཕྱོགས་འཛིན་མིན། ཨོ་ཐིབ་པ་དེ་ནི། ད་གར་སོང་བས། ད་གོ་བདེ་པོ་ཤེས་པ་ཡིན་ན། དཔེར་ན། འགོག་པ་ཐོབ་པ་ལང་འཐུམ་པ་ངོ་བོ་གཅིག་པའི་དེ་ནི། དངོས་སུ་ལོག་རྒྱུ་དང་ལོག་པ་ལོག་རྒྱུ་ཁག་གཉིས་ཡོད་རུང་བ།

ལྟ་བ་མཆོག་འཛིན་ཡོད་རེད་བ་དེ་ཨ་ནི་དམིགས་པ་དེ་ལབ་ན། ལྟ་བ་མཆོག་འཛིན་གི་དེ་ནི་གར་སོ་གོ་ད། འགོག་བདེན་དང་ལམ་བདེན་ལ་དམིགས་ཀྱི་མ་རེད་མི་དམིགས་པའི་རྒྱུ་མཚན་ག་རེ་ཟེར་ན། དེ་དམན་པ་གཅིག་ལ་དམིགས་ན་དེ་ནི་མཆོག་ཡིན་པ་འཛིན་མཁན་ཡོ་ལོ་གཅིག་རེད། ད་ལྟ་དེ་ནི་འགོག་བདེན་དང་ལམ་བདེན་གྱི་ཁོ་རང་མཆོག་ཡིན་པའི་ཕྱིར་ཟེར་དུས་སྐྱོ་བ་ད་མཆོག་གྱུར་ཕྱིར།

རྐང་ཚ་དགུ་བཅུ་གོ་བརྒྱད་དེ་ངའི་སྒོ་ཡོད། ངོ་ལ་ཐུགས་སུ་རེད། དེ་དེ་ནས་ཐང་དེ་ནས་མ་དེ་རེད། དམིགས་པའི་སྒོ་ནས་རྒྱས་མི་རྒྱས་པའི་བཤད་པ་བཤད་པ་རེད། ཉོན་མོངས་བྱེད་དེ་དམིགས་པའི་སྒོ་ནས་རྒྱས་པ་དང་མཚུངས་ལྡན་སྒོ་ནས་རྒྱས་པ་གཉིས་ཡོད་རེད། ཕྲ་རྒྱས།

དམིགས་པའི་སྒོ་ནས་རྒྱས་པ་མ་ཡིན། དེ་གར་དེ་ཁོ་ཉིད་ལ་ས་མི་མཚུངས་རོ། དེ་ནི། དམིགས་པའི་སྒོ་ནས་མི་རྒྱས་ག་རེ་ཟེར་ན། གཟུགས་གང་གིས་དེ་ནི། དེ་གའི། ཟས་དུས་ཀྱི་ཆུ། འདོད་པས་དེ་ནི་གར་ཟུག་རེད། འཇིག་ལྟ་གིས་བདག་གིར་བྱས་ཡོད་མ་རེད། རེད་བ། ཨ་ནི། འདོད། པས་སྲེད་པ་གིས་བདག་ཏུ་བཟུང་བ་ཡང་མ་ཡིན་ཟེར་གོ་རེད་བས་ད་དེ་མིན་པ་ཡིན་ཙང་དེ་དམིགས་ན་ཡང་དམིགས་པའི་སྒོ་ནས་མི་རྒྱས། ཟུག་ཟིན་པའི་རོ། དེ་འདྲ་ཡིན་ཙང།

དམིགས་པའི་སྒོ་ནས་རང་གི་ས་ཐམས་ཅད་དུ་ནི་རྒྱས་པར་འགྱུར་ཟུང་འཇུག་ངོ་བོ་ལ་ཐུག་ཟེར་བས། ཀུན་འགྲོ་མ་ཡིན་རང་རིས་སུ་ཟེར། ངན་སོང་ལ་ཀུན་འགྲོ་མ་ཡིན་པ་ཞིག་ཡོད་རེད། ཀུན་འགྲོ་མ་ཡིན་པ་དེ་ག་རེ་ག་རེ་རེད་ཟེར་ན། དཔེར་ན། འདོད་ཆགས་ཁོང་ཁྲོ་སྡུག་བསྔལ་མཐོང་སྤང་གི་ངོ་བོར་གྱུར་པའི་འདོད་ཆགས་ཁོང་ཁྲོ་འགྲོ་བ་དེ་སུ་ཞེ་ན། ཀུན་འགྲོ་མ་ཡིན་པ་ད་གདོད་རོ། ཀུན་འགྲོ་བཅུ་གཅིག་བར་སྤེལ་བའི་ལྷག་མ་གང་ཀུན་འགྲོ་མ་ཡིན་པ་རེད་བ། ཀུན་འགྲོ་མ་ཡིན་པ་ཅི་སྟེ། རང་རིས་སུ་ཟེར། རང་སའི་སྤང་བྱ་རིགས་ལྔ་ག་ལ་དམིགས་པ་མ་ཡིན།

སྤང་བྱ་རིགས་ལྔ་གི་ནང་སྡུག་བསྔལ། དེ་ནི། དམིགས་པ་སྡུག་བསྔལ་ལ་དམིགས་ན་ཟེར་ན་འགྲིག་གོ་སྡུག་བསྔལ་མཐོང་སྤང་ལ་དམིགས་ན་ཟེར་ན་འགྲིག་གོ་དེ་ལ་དམིགས་ནས་དམིགས་པའི་སྒོ་ནས་རྒྱས་པ་ཡིན། ཨ་དེ་གཉིས་ཀྱི་ཁྱད་པར་དེ་ངེས་སོ། ཀུན་འགྲོ་མ་ཡིན་རང་རིས་སུ། དེ་གང་ག་གཅིག་པ་རེད་དྭ། ཀུན་འགྲོ་མ་ཡིན་རང་རིས་སུ། དེ་ནི། ཟག་མེད་གོང་མའི་ཡུལ་ཅན་མིན་ཟེར་འདུག། ཟག་མེད་ལ་དམིགས་པའི་ཉོན་མོངས་དེ་ནི་ཕྲ་རྒྱས་ཡོད་རེད་པས།

ཀུན་འགྲོ་དང་ཀུན་འགྲོ་མ་ཡིན་པའི་ཁྱད་པར་གར། ཀུན་འགྲོ་ཟེར་ན་དེ་བྱེད་དེ་བྱེད་དེ་བྱེད་ན་རང་སའི་སྤང་བྱ་རིགས་ལྔ་ག་ལ་དམིགས་ཀྱི་ཡོད་རེད་བ། ཀུན་འགྲོ་མ་ཡིན་པ་དེ་བྱེད་དགེ་རང་རང་གི་རིགས་ལ་དམིགས་པ་མ་གཏོགས་སྤང་བྱ་རིགས་ལྔ་ག་ལ་དམིགས་ཀྱི་ཡོད་མ་རེད་བ། སྡུག་བསྔལ་མཐོང་སྤང་ངོ་བོར་གྱུར་པའི་འདོད་ཆགས་དེ་སྡུག་བསྔལ་དང་སྡུག་བསྔལ་མཐོང་སྤང་ལ་དམིགས་པ་མ་གཏོགས་ཀུན་འབྱུང་མཐོང་སྤང་ཚོ་ལ་དམིགས་ཀྱི་མ་རེད་བ། དུ་ཟེར་ནས། ཀུན་འགྲོ་དེ་བྱེད་དེ་བྱེད་ན་ཡིན། ད། ཀུན་འགྲོ་མ་ཡིན་རང་རིས་སུ་གསུངས་འདུག་ཨང་དེ་ག་རེ་རེད་ཟེར་ན། ཀུན་འགྲོ་མ་ཡིན་གྱི་ཕྲ་རྒྱས་ཀྱི་སྐྱེ་རྒ་ན་རང་གི་རིགས་ལ་དམིགས་ནས་དམིགས་པའི་སྒོ་ནས་རྒྱས་མ་གཏོགས་ཀྱི་རང་སའི་སྤང་བྱ་རིགས་ལྔ་ག་ལ་དམིགས་ནས་རྒྱས་པ་དེ་མ་ཡིན། ལྔ་ག་ལ་དམིགས་ཀྱི་མ་རེད་བ། དཔེར་ན་འདི་སྡུག་བསྔལ་མཐོང་སྤང་ངོ་བོར་གྱུར་པའི་འདོད་ཆགས་དེ་གིས་སྡུག་བསྔལ་དང་སྡུག་བསྔལ་མཐོང་སྤང་གི་ཉོན་མོངས་དེ་འདྲ་ལ་དམིགས་པ་མ་གཏོགས་ཀུན་འབྱུང་དང་ཚོ་ལ་དམིགས་གཞན་དག་ཚོ་ལ་དམིགས་ཀྱི་མ་རེད་བ། མིན་པ་ཡིན་ཙང་ནི་རང་རིགས་ཁོ་ན་ལ་དམིགས།

ག་རེ་ཟེར་དགོས་རེད་མ་གཏོགས། ཆང་ནང་ལ་དུག་བླུགས་པ་ཡིན་ན། ཆང་ནང་ལ་དུག་བླུགས་པ་ཡིན་ན། ཨ་ནི། དུག་གི་ནུས་པ་དེ་རྒྱས་ཀྱི་ཡོད་རེད་བ། དུག་གི་ནུས་པ་རྒྱས་པ་ནང་བཞིན་གྱིས། ཨ་ནི། སེམས་བྱུང་གཅིག་གིས་ཁོ་ཉོན་མོངས་གཅིག་ལ་སེམས་དང་མཚུངས་ལྡན་ཕྱིན་སོང་ན། ཁོ། ཆང་ནང་དུག་བླུགས་པ་ནང་བཞིན་བྱས་ཁོ། དེ་ནི། མཚུངས་ལྡན་གྱི་སྒོ་ནས་དེ་ནི། ཉོན་མོངས་དེ་ཆགས་ནས། དེ་ནི་དེ་མཚུངས་ལྡན་སྒོ་ནས་རྒྱས་ཀྱི་ཡོད་རེད་ད་གང་ལྟར། ཉོན་མོངས་པ་ག་འདྲ་སྐྱེས་ན་ཡང།

གཟུགས་ཁམས་ཀྱི་ཉོན་མོངས་དང་གཟུགས་མེད་ཁམས་ཀྱི་ཉོན་མོངས་དེ་ཡིན་ན་མཐའ་གཅིག་ཏུ་ལུང་མ་བསྟན་ཡིན་པས་ཁྱབ། འདོད་པའི་ཉོན་མོངས་དེ་ལ་ལུང་མ་བསྟན་དང་མི་དགེ་བ་གཉིས་ཡོད། དཔེར་ན་འདོད་པའི་འདོད་ཆགས་ཁོང་ཁྲོ་ང་རྒྱལ་ཚོ་དེ་ནི་མི་དགེ་བ་རེད། མི་དགེ་བ་རེད། ཁམས་གོང་མ་ལ་འདོད་ཆགས་ཡོད་རེད་དེ། འདོད་ཆགས་དེ་ལུང་མ་བསྟན་ཡིན་མི་དགེ་བ་མ་ཡིན་ཟེར་གི་རེད། འོ་ན་འདོད་པ་ན། འདོད་ཆགས་དེ་དེ་ནི་མི་དགེ་བ་ཆགས་ཀྱི་ཡོད་རེད། ཁམས་གོང་མ་ན་འདོད་ཆགས་ཡོད་རེད་དེ་མི་དགེ་བ་ཡིན། དེ་ནི་མ་ཡིན་པ་དེ་དཔེ་ལུང་མ་བསྟན་ཆགས་དགོས་པ་དེ་ག་རེ་ཟེར་ན་ཁམས་གོང་མ་ན་གཙོ་བོ། དེ་ནི་བསམ་གཏན་གྱི་དངོས་གཞི་དང། ཞི་གནས་སོགས་ཡོད་པ་ཡིན་ཙང་ནི། དེ་ནི་ཞི་གནས་ཀྱི་བར་བརྟུལ་བ་ཡིན་ཟེར་གྱི་ཡོད་རེད། ཉོན་མོངས་དེ་འདོད་པའི་འདོད་ཆགས་ཡིན་ན་ཁོ་གི་འབྲས་བུ་དེ་ལ་ག་རེ་ཟེར་དགོས་རེད། དེ་ནི་རྣམ་སྨིན་སྡུག་བསྔལ་ཡོང་གི་ཡོད་རེད།

བ་དེ་ཐུགས་རྗེ་ནི། གོང་མ་ཐམས་ཅད་ལུང་མ་བསྟན། ད་འོ་ན། འདོད་པའི་ཉོན་མོངས་དེ་ལ། ག་འདྲ་རེད་ཟེར་ན། དེ་ལུང་མ་བསྟན་དང་མི་དགེ་བ་གཉིས་ཡོད་ཟེར། འོ་ན། མི་དགེ་བ་ཡིན་པ་དེ་ག་རེ་བྱ་དགོས་རེད། ལུང་མ་བསྟན་ཡིན་པ་དེ་ག་རེ་བྱ་དགོས་རེད་དེ་དབྱེ་བ་ཕྱེ་ནས་བཤད་ཀྱི་ཡོད་ད། འདོད་ན་འཇིག་ཚོགས་ལྟ་བ་དང། མཐར་འཛིན་ལྷན་ཅིག་མ་རིག་པ། ལྷག་མ་རྣམས་འདིར་མི་དགེ་བའོ་ཟེར་ད་འདི་ཡག་པོ་ངེས་དགོས་རེད། འདི། འདོད་ན་འཇིག་ཚོགས་ལྟ་བ་མཐར་འཛིན་ལྷན་ཅིག་མ་རིག་པ། འདོད་པ་ན་ལུང་མ་བསྟན་ཡིན་མཁན་ཚོ་ལ། འཇིག་ལྟ་མཐར་ལྟ། འཇིག་ལྟ་མཐར་ལྟ་གཉིས་དང་མཚུངས་ལྡན་དུ་གྱུར་པའི་མ་རིག་པ་འོ་དེ་བཅས་དེ་ལུང་མ་བསྟན་ཡིན། དེ་ཕར་ཕུད་པའི་ལྷག་མ་གང་ག་ལུ་མི་དགེ་བ་ཤ་སྟག་ཡིན། འདོད་ན་འཇིག་ཚོགས་ལྟ་བ་དང། མཐར་འཛིན་ལྷན་ཅིག་མ་རིག་པ་ལྷག་མ་རྣམས་འདིར་མི་དགེ་བའོ། ད་ག་འདྲེ་ས་འདོད་པའི་ཉོན་མོངས་དེ་ལ་མི་དགེ་བ་དང་ལུང་མ་བསྟན་གཉིས་ཡོད་རེད་བ། འདོད་པའི་ཉོན་མོངས་དེ་ལ་ལུང་མ་བསྟན་ཡིན་པ་དེ་ག་རེ་བཞག་པ་རེད། འཇིག་ལྟ་མཐར་ལྟ་གཉིས་བྱས།

བྱེད་སྟངས་མཐར་ལྟ་ཟེར་མཁན་དེ་རང་རྒྱུད་ཀྱི་ཉེར་ལེན་ཕུང་པོ་ལ་དམིགས་ནས་རྟག་པར་ལྟ་བ་དང་ཨ་ནི་ཆད་པར་ཆད་པར་ལྟ་བ་གཉིས་རེད་བ། དེ་འདྲ་ཡིན་ས་ནི། སྡུག་བསྔལ་མི་འདོད་ནས་ད་ང་མེད་མེད་པ་ཆགས་རོགས་བྱས་ན་ཅི་མ་རུང་བསམ་པ་འདྲ་པོ་རེད། དེ་འདྲའི་བསམ་པ་དེ་ལ་ཨ་ནི་དེ་དགེ་བ་དང་མི་མཐུན་པ་ཞིག་རང་ཡོད་མ་ཡོད་རེད།

ཨ་ནི། ལུང་མ་བསྟན་ཡིན་ཟེར་བ་དེ། ལྷག་མ་དེ་མི་དགེ་བ་ཡིན་དེ་དབྱེ་བ་ཕྱེ་བ་དང་འདོད་པ་འདོད་པའི་དབང་དུ་བྱས་པ་ཡིན་མ་གཏོགས་ཁམས་གོང་མ་དེ་ལ་དབྱེ་བ་ཕྱེ་བ་མེད། ཏི། དེ་གི་གསལ་བཤད་ཞིག་ཡོད། འདོད་ན་འཇིག་ཚོགས་ལྟ་བ་དང་མཐར་འཛིན། ལྷན་ཅིག་མ་རིག་པ། ལྷག་མ་རྣམས་འདིར་མི་དགེ་བའོ་ད་འདིར། ཚུར་ཕུད་ཡ་དེ་ཁོ་རང་ཚོ་གསུམ་རེད་བ། འཇིག་ལྟ་མཐར་ལྟ་གཉིས་བྱས། དེ་གཉིས་དང་མཚུངས་ལྡན་དུ་གྱུར་པའི་མ་རིག་པ་བྱས། དེ། ཚུར་ཕུད་ནས་ལྷག་མ་གང་ག་དེ་མི་དགེ་བ་ཡིན།

འདོད་ན་འཇིག་ཚོགས་ལྟ་བ་དང་མཐར་འཛིན་ལྷན་ཅིག་མ་རིག་པ། ཨ་ནི། ལྷག་མ་རྣམས་འདིར་མི་དགེ་བའོ། དེ། ད། ཁམས་གོང་མ་ལ་ཡིན་ན། གཟུགས་ཁམས་དང་གཟུགས་མེད་ཁམས་གཉིས་པོ་ལ། ཉོན་མོངས་གང་ག་ལ་ལུང་མ་བསྟན་མ་གཏོགས་མི་དགེ་བ་དེ་ཡོད་མ་རེད། མི་དགེ་བ་དེ་ཁམས་གོང་མ་ནས་མེད་ཟེར་གི་རེད། འོ་ད་དེ་བྱས། ད་དེ། མི་དགེ་བ་དང་ལུང་མ་བསྟན་གི་དབྱེ་བ་དེ་བཤད་པ་ཡིན། དེ་བྱས། ད་དེ་ནས། ཉོན་མོངས་ཀྱི་རྩ་བ།